ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་བཅུ་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་འཇོམས་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་མེག་སི་ཀོ་རུ་ཕེབས་ནས་མཛད་འཕྲིན་ཁག་བསྐྱངས་ཡོད་པའི་སྐོར་སོགས་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་ལྷ་སའི་གཙུག་ལག་ཁང་གཙོས་མཆོད་མཇལ་བྱེད་ཡུལ་ཁག་སྒོ་བརྒྱབ་སྟེ་དད་ལྡན་མི་མང་ཚོ་མཆོད་མཇལ་ལ་བཏང་མེད་པའི་སྐོར་དང། བོད་ཀྱི་ཆོས་དང་རིག་གཞུང་ལ་རྒྱུས་ལོན་ཆེད་སོག་ཡུལ་ནས་མི་གྲངས་བདུན་ཅུ་དོན་དྲུག་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་གྱིས་གཟིགས་སྐོར་གནང་བཞིན་ཡོད་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Chuck Schumer དང་མཇལ་འཕྲད་གནང་སྐབས

མེག་སི་ཀོ་རུ་ཕེབས་ནས་མཛད་འཕྲིན་ཁག་བསྐྱངས་པའི་སྐོར Latin America སྐུ་ཚབ་དོན་གཅོད་ཀྱིས་འདི་ག་རླུང་འཕྲིན་ཁང་ལ་མཚམས་སྦྱོར་གནང་ཡོད། སྲིད་སྐྱོང་མཆོག་གནམ་ཐང་དུ་ཕེབས་སྐབས། མེག་སི་ཀོ་གྲོས་ཚོགས་འཐུས་མི་སྐུ་ཞབས Salvador Caro Cabrera གཙོས་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་སྐུ་ཚབ་རྣམས་ནས་ཕེབས་བསུའི་སྣེ་ལེན་ཞུས་གནང་ཡོད་འདུག། Latin America ཡི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་སྲིད་སྐྱོང་མཆོག་གི་མཛད་འཕྲིན་མཚམས་སྦྱོར་གནང་དོན།
ད་དེ་རིང་ཞོགས་པ་ཨེ་ནས deputy ཅར་མན་གྱི་ཞོགས་ཇ་འདུག་བྱས་ན་དེ་མིན་གྱི་ཨེ་ནས་སྐུ་མགྲོན་དམིགས་བསལ་མི་ཉི་ཤུ་དེ་འདྲ་ཞིག་ཞོགས་ཇ་ད་དུས་མེད་བྱས་ཨེ་ནས་དེ་ཧ་ན་ཤེས་ཀྱི་འདི་ཞོགས་ཇ་གྲུབ་པ་ད་ཆུ་ཚོད་དགུ་པ་ལ university UNAM ལ་དེ་ལ་ཨེ་ནས་ཨེ་ནས deputy Corina Villegas ཀྱི།

ཕྱི་དྲོ་སྲིད་སྐྱོང་མཆོག་དང་མེག་སི་ཀོ་ཡི་གྲོས་ཚོགས་འཐུས་མི་སྐུ་ཞབས Cabrera དང་ལྷན་དུ་ས་གནས་སུ་རྟེན་གཞི་བྱས་པའི་བློ་གསལ་གླིང་ཆོས་ཚོགས་སུ་འཚམས་གཟིགས་གནང་ཡོད་པ་རེད། སྐབས་དེར་འབྲས་སྤུངས་བློ་གསལ་གླིང་གི་མཁན་རིན་པོ་ཆེ་དགེ་བཤེས་བློ་བཟང་ཤེས་རབ་ལགས་དང། དགེ་བཤེས་ཤེས་རབ་ཆོས་འཕེལ་ལགས། ཨ་རིའི་ཨེམ་རི་གཙུག་ལག་སློབ་ཆེན་གྱི་སྙིང་རྗེ་ལྟེ་གནས་ཁང་གི་ངེས་སྟོན་པ་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས་དགེ་བཤེས་རྡོ་རྗེ་ལགས་བཅས་ཀྱིས་དགའ་བསུ་ཞུས་གནང་འདུག་ལ་སྲིད་སྐྱོང་མཆོག་གིས་མེག་སི་ཀོ་བློ་གསལ་གླིང་ཆོས་ཚོགས་ཀྱི་སློབ་མ་དང་བོད་དོན་རྒྱབ་སྐྱོར་བ་ཁག་ཅིག་ལ་མཇལ་མོལ་གནང་ཡོད་པ་རེད།
རྒྱལ་མཚམས་མེད་པའི་གསར་འགོད་ལྷན་ཚོགས་ཀྱིས་ཨ་རིའི་གྲོས་ཚོགས་འཐུས་མིས་རྒྱ་ནག་ལ་འཚམས་གཟིགས་སྐབས་སུ་གསར་འགོད་རང་དབང་གི་གནད་དོན་སྐོར་ནན་བརྗོད་གནང་དགོས་པའི་སྐུལ་མ་བྱས་ཡོད་འདུག།

གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན་ལ་ཞུ་ཡིག་ཡི་གེ་དེ་ནི་སྤྱི་ཟླ་བཅུ་པའི་ཚེས་བདུན་ནམ་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Chuck Schumer གཙོས་གྲོས་ཚོགས་གོང་མའི་འཐུས་མི་དྲུག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་དེ་རྒྱ་ནག་ལ་འཚམས་གཟིགས་སུ་མ་ཕེབས་གོང་དུ་ཕུལ་བ་ཞིག་ཡིན་པའི་སྐོར་གནས་ཚུལ་འཁོད་ཡོད་འདུག་གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན་ལ་ཞུ་ཡིག་ཡི་གེ་དེ་ནི་སྤྱི་ཟླ་བཅུ་པའི་ཚེས་བདུན་ནམ་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Chuck Schumer གཙོས་གྲོས་ཚོགས་གོང་མའི་འཐུས་མི་དྲུག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་དེ་རྒྱ་ནག་ལ་འཚམས་གཟིགས་སུ་མ་ཕེབས་གོང་དུ་ཕུལ་བ་ཞིག་ཡིན་པའི་སྐོར་གནས་ཚུལ་འཁོད་ཡོད་འདུག། སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་ནས་མི་མང་ལ་ཚེ་དབང་དང་ཡུན་རིང་བོད་དོན་རྒྱབ་སྐྱོར་གནང་མཁན་ཨ་རིའི་གྲོས་ཚོགས་འཐུས་མི་ལྕམ Dianne Feinstein དགོངས་པ་རྫོགས་པར་དམིགས་བསལ་སྨོན་ལམ་ཚོགས་གནང་འདུག་ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་ཞུས་ཏེ་ཕྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་བྱེས་ཀྱི་བཀྲ་ཤིས་ལྷུན་པོའི་མཁན་པོ་སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་ནས་ས་གནས་ཀྱི་དད་ལྡན་མང་ཚོགས་ལ་ཚེ་དབང་གནང་ཞིང་དེ་བཞིན་རིན་པོ་ཆེ་མཆོག་དབུ་བཞུགས་ཐོག་དགེ་འདུན་པ་དང་མི་དམངས་རྣམས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་བརྟན་ཆེད་ཞབས་རིམ་གསོག་སྒྲུབ་དང་ཉེ་བའི་ཆར་འདས་གྲོངས་སུ་ཕྱིན་པའི་ཨ་རིའི་གྲོས་ཚོགས་གོང་མའི་ནང་འཐུས་མི་ཡུན་རིང་ཤོས་བོད་དོན་རྒྱབ་སྐྱོར་གནང་མཁན་ལྕམ Dianne Feinstein དགོངས་པ་རྫོགས་པར་དམིགས་བསལ་སྨོན་ལམ་གསུངས་གནང་འདུག། ང་རང་ཚོ་དབང་བསྐུར་རྒྱུད་བཤད་མན་ངག་གནང་བས་ཀྱི་ད་བཀའ་དྲིན་གསུམ་ལྡན་གྱི་རྩ་བའི་བླ་མ་ཟེར་ནས་ད་ཚེ་འདི་དང་ཕྱི་མ་ཡོངས་ཀྱི་མགོན་སྐྱབས་དམ་པ་ཟེར་ན་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཉག་གཅིག་ཆགས་ཀྱི་ཡོད་རེད་དུས་ཚོད་ལ་ཡ་སྐྱབས་ཡུལ་རེ་ས་བཅོལ་ས་ཁོང་མ་གཏོགས་ཡོད་མ་རེད་བྱས་ཙང་ཁོང་གི་བཀའ་དྲིན་ལ་བརྟེན་ནས་ང་རང་ཚོ་གི་ད་ལྟའི་གི་གནས་སྟངས་ལ་ཡང་བཙན་བྱོལ་ང་རང་ཚོ་བོད་པ་བཙན་བྱོལ་ག་པར་ཡོད་པ་ཡིན་ན་ཡང་ཨ་ནི་དཔེ་མི་སྲིད་པའི་ཅིག་གི་མགོ་བཀྱག་བཀྱག་བྱེད་ཡ་ད་བཙན་བྱོལ་ནང་ནས་བཙན་བྱོལ་མི་གཞན་དང་མི་འདྲ་བ་ཡོང་ཐུབ་ཡ་ཨོ་ད་དེ་བླ་མའི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ཡོང་པ་རེད་བྱས་ཙང་དེ་ང་ཚོ་གི་ཡིན་གཅིག་མིན་གཅིག་དགོངས་པ་བཞེས་དགོས་རེད་བྱས་ཙང་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད། ཡང་སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་ནས་མི་མང་ལ་ཚེ་དབང་གནང་བ་དང་འབྲེལ་ནས་བཀའ་སློབ་གསུང་བཤད་གནང་བའི་ནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་བོད་མི་བཙན་བྱོལ་བ་རྣམས་གཞན་དང་མ་འདྲ་བ་ཞིག་ཡིན་པའི་སྐོར་གསུང་གནང་སོང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་གསུང་བཤད་གནང་བ་རྣམས་རྒྱུན་དུ་ཁྱིམ་ཚང་སོ་སོའི་གཞོན་སྐྱེས་ཚོ་ལ་ཉན་བཅུག་རྒྱུ་གལ་ཆེན་པོ་ཡིན་པ་དང། བོད་མི་རྣམས་ཀྱིས་ཐུགས་མཐུན་ཁྲིམས་གཙང་གནང་དགོས་པ་ཤིན་ཏུ་གལ་ཆེན་པོ་ཡིན་པའི་སྐོར་བཅས་གསུང་གནང་སོང། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་ཨ་རིར་ཕེབས་པར་སྟབས་བསྟུན་ནས་ས་གནས་མི་མང་ལ་ཆོས་འབྲེལ་བསྩལ་གནང་བར་ཐུགས་རྗེ་ཆེ་ཞུས་གནང་སོང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན།

ཐོབ་མེད་པ་རེད། The Inter-Parliamentary Alliance on China། ཞེས་པའི་རྒྱལ་སྤྱིའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་མཉམ་འབྲེལ་གྱི་ཚོགས་པ་དེའི་གྲོས་ཚོགས་འཐུས་མི་རྣམས་ལ་རྒྱ་ནག་ལ་རྒྱབ་སྐྱོར་མི་གནང་མཁན་གྱི་རྒྱལ་ཁབ་གསར་པ་བཅོ་ལྔའི་རྒྱབ་སྐྱོར་ཐོབ་ཡོད་པའི་ཁོངས་སུ Italy དང Bolivia རྒྱལ་ཁབ་གཉིས་བྱུང་ཡོད་འདུག་གོང་ཞུས་ཚོགས་པ་དེའི་ཚོགས་གཙོ་དབྱིན་ཡུལ་གྱི་གྲོས་ཚོགས་འཐུས་མི་ལྕམ Helena Kennedy ཡིས་གསུངས་དོན། རྒྱ་ནག་གཞུང་ལ་གྲོས་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་མིའི་འོས་ཆོས་ཚང་གི་མེད་པ་དེ་གསལ་པོ་རེད། རྒྱ་ནག་གིས་མིའི་རིགས་རྩ་མེད་བཟོ་བ་དང་འགྲོ་བ་མིར་ནག་ཉེས་ཅན་གྱི་ལས་དོན་སྤེལ་བའི་ཉེས་འཛུགས་ཕོག་ཡོད་པ་མ་ཟད་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་བཏང་མཁན་དང་མཉམ་ལས་མི་བྱེད་པ་དང་ལྷག་པར་དུ་དམིགས་བསལ་སྐུ་ཚབ་དང་དམིགས་བསལ་འགྲོ་ལུགས་ཀྱི་སྐུ་ཚབ་རྣམ་པས་བློ་འཚབ་ཡོད་པ་གསལ་སྟོན་གནང་མཁན་ཚོར་ཕར་རྒོལ་བྱས་ཡོད་ཅེས་དང་ཡང་ད་ཐེངས་རྒྱ་ནག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཚོགས་ཁོངས་སུ་ཞུགས་རྒྱུར་བཀག་འགོག་བྱེད་ཐུབ་མེད་ནའང་རྒྱབ་སྐྱོར་གྱི་འོས་ཤོག་གྲངས་འབོར་ཇེ་ཉུང་དུ་གཏོང་རྒྱུ་དེས་འཛམ་གླིང་སྟེང་བརྡ་ལན་གསལ་པོ་ཞིག་སྤྲོད་ཐུབ་རྒྱུ་ཡིན་ཞེས་གསུངས་འདུག།
ཕཱ་ལེ་སི་ཐན་གྱི་རྩ་འཛུགས་བྱེད་པ་ཧཱ་མཱས་ཞེས་དམག་དོན་ཚོགས་པ་ཡིས་ཉེ་ཆར་ཨི་ཟི་རེལ་ནང་འཇབ་རྒོལ་བྱས་ཏེ་ཡུལ་མི་བརྒྱ་ཕྲག་ཁ་ཤས་བསད་པ་དང་མི་བཅུ་ཕྲག་ཁ་ཤས་བཙན་ཁྲིད་བྱས་ཡོད་པའི་འཐབ་འཛིང་དེར་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འགོ་ཁྲིད་ཤུ་མཱ་ལགས་ཀྱིས་རྒྱ་ནག་གཞུང་གིས་ཨི་ཟི་རེལ་གྱི་འཇབ་རྒོལ་ལ་རྒོལ་གཏམ་དྲག་པོ་བཏང་མེད་པ་དང་ཨི་ཟི་རེལ་ནང་གི་མི་མང་ལ་གདུང་སེམས་མཉམ་སྐྱེད་བྱས་མེད་པའི་སྐྱོན་བརྗོད་གནང་འདུག་འདི་ཟླའི་ཚེས་དགུ་གཟའ་ཟླ་བའི་ཉིན་མོར་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་གིས་ཕཱ་ལེ་སི་ཐན་དང་ཨི་ཟི་རེལ་བར་གྱི་འགལ་རྐྱེན་བཟོས་པའི་མི་སེར་ཚོར་སེམས་སྡུག་ཆེན་པོ་སྐྱེས་ཡོད་ཚུལ་དང་ཧ་མ་སི་ཀིས་མི་སེར་དཀྱུས་མ་ཚོར་གནོད་འཚེ་གཏོང་བའི་བྱ་སྤྱོད་ལ་ངོ་རྒོལ་ཡོད་པ་ལས་རྒྱལ་ཁབ་གཉིས་ཀྱི་བར་གྲོས་མོལ་བྱས་ཏེ་ཇུས་གཞི་ཐག་གཅོད་བྱེད་པའི་རེ་བ་བཏོན་པ་ཡོངས་གྲགས་བརྗོད་ཡོད་པ་རེད། དེ་བཞིན་ཤུ་མཱ་ལགས་ཀྱིས་དེར་ལན་འདེབས་གནང་བར་རྒྱ་ནག་གཞུང་གིས་ཨི་ཟི་རེལ་དང་ཕཱ་ལེ་སི་ཐན་བར་གྱི་གནད་དོན་ལ་ཡོངས་གྲགས་རྒོལ་གཏམ་གཏོང་བར་དགའ་ཚིམས་བྱུང་བ་དང་ཨ་རི་དང་རྒྱ་ནག་གཉིས་བར་ཚོང་འབྲེལ་གནད་དོན་ཐད་ངེས་པར་དུ་གླེང་མོལ་བྱེད་དགོས་པ་དང་དེ་ཡང་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ཚོགས་པའི་དམིགས་ཡུལ་གཙོ་བོ་ཡིན་པར་བརྗོད་ཡོད་པ་རེད། ཨ་རི་དང་རྒྱ་ནག་གཉིས་ཀྱི་སྲིད་གཞུང་གི་སྲིད་འཛིན་ཇོ་བྷའི་དན་དང་ཞི་ཅིན་ཕིང་གཉིས་ཀྱིས་ཟླ་བ་རྗེས་མར San Francisco རུ་འཚོགས་རྒྱུའི་ཆེས་མཐོའི་ལྷན་ཚོགས་སྐབས་སུ་རྒྱལ་ཁབ་གཉིས་བར་གྱི་ཛ་དྲག་ཏུ་འགྲོ་བཞིན་པའི་འབྲེལ་བ་ཚོད་འཛིན་ཡོང་ཐབས་སུ་ཐུག་འཕྲད་གནང་འཆར་ཡོད་པ་རེད། རྒྱ་ནག་སྐམ་ས་ནས་ཐའེ་ཝན་ལ་བྲོས་བྱོལ་དུ་ཡོང་བའི་རྒྱ་རིགས་ལས་འགུལ་བ་ཞིག་ལ་ཁེ་ན་ཌའི་ཆབ་སྲིད་ཀྱི་སྐྱབས་བཅོལ་ཐོབ་ཡོད་འདུག

རྒྱ་ནག་གིས་རྒྱལ་སྟོན་དུས་ཆེན་རིང་ལྷ་སའི་གཙུག་ལག་ཁང་གཙོས་མཆོད་མཇལ་བྱེད་ཡུལ་ཁག་སྒོ་བརྒྱབ་སྟེ་དད་ལྡན་མི་མང་མཆོད་མཇལ་ལ་བཏང་མེད་པའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཕྱི་ཟླ་བཅུ་པའི་ཚེས་དགུ་ནས་བཟུང་རྒྱ་ནག་གཞུང་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་བཙུགས་ནས་ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་དུས་སྟོན་དང་འབྲེལ་ཉིན་གྲངས་བརྒྱད་རིང་གུང་སེང་བཏང་ཡོད་ཀྱང་གུང་སེང་རིང་ལྷ་ས་ཁུལ་གྱི་དགོན་སྡེ་ཁག་དང་ཕོ་བྲང་པོ་ཏ་ལ་གཙུག་ལག་ཁང་སོགས་སྒོ་བརྒྱབ་ནས་དད་ལྡན་མང་ཚོགས་མཇལ་ཁར་གཏོང་གི་མེད་པ་མ་ཟད་གཞུང་གི་ལས་བྱེད་དང་སློབ་གྲྭ་ཁག་ཏུ་གུང་སེང་གཏོང་སྐབས་སུ་མཆོད་མཇལ་དང་གནས་སྐོར་སོགས་སུ་འགྲོ་མཁན་ཚོ་ལས་གནས་དང་སློབ་གྲྭ་ནས་གནས་དབྱུང་གཏོང་རྒྱུ་ཡིན་པའི་འཇིགས་སྐུལ་བྱས་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་བོད་ནང་གི་འབྲེལ་ཡོད་དེས་མུ་མཐུད་བརྗོད་དོན་ལ། སྤྱིར་བཏང་ཏང་ཡོན་ཚོ་ཆོས་ལུགས་བྱེད་སྒོར་ཞུགས་མི་ཆོག་པ་དེ་ལྷ་ས་ཁུལ་དུ་རྒྱུན་ལྡན་ལྟ་བུ་ཡིན་ན་ཡང་དེང་སྐབས་སློབ་ཕྲུག་ཚོ་དམིགས་བསལ་དམ་དྲག་ཆེ་རུ་གཏོང་གི་ཡོད་སྐོར་བརྗོད་སོང་ལ། ལྷ་སའི་ལྷ་ལྡན་གཙུག་ལག་ཁང་གི་དོ་དམ་ལྷན་ཁང་ཟེར་བས་ཕྱི་ཟླ་བཅུ་པའི་ཚེས་དགུ་ཉིན་བརྡ་ཁྱབ་ཅིག་བཏང་བ་དེ་བོད་ནང་གི་སྐད་འཕྲིན་དྲྭ་ལམ་སོགས་སུ་ཁྱབ་བཞིན་པའི་ནང། ཕྱི་ཚེས་བཅུ་ཉིན་རྒྱལ་སྟོན་དུས་ཆེན་གྱི་ཁ་གསབ་ཉིན་མོ་ཡིན་པས་མཆོད་མཇལ་མེད་སྐོར་བསྒྲགས་འདུག་ཡང་འབྲེལ་ཡོད་བོད་མི་གཞན་ཞིག་ནས་ཕྱི་ཟླ་དགུ་པའི་ཟླ་མཇུག་ནས་བཟུང་རྒྱ་ནག་གཞུང་གིས་རྒྱལ་སྟོན་དུས་ཆེན་དང་ཟླ་མཆོད་དུས་ཆེན་གྱི་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་ལྷ་ས་ཁུལ་དུ་ཉེན་རྟོག་པ་འགྲེམས་འཇོག་གིས་ཞིབ་བཤེར་བྱེད་འགོ་ཚུགས་ཡོད་པ་རེད་ལ། རྒྱ་ནག་གཞུང་འབྲེལ་གསར་ལམ་གྱི་གནས་ཚུལ་ནང་དུས་ཆེན་དེ་གཉིས་རིང་ལྷ་ས་ཁུལ་དུ་ཡུལ་སྐོར་བ་ས་ཡ་གཅིག་དང་འབུམ་དགུ་ལྷག་ཡོང་ཡོད་སྐོར་བཀོད་ཡོད་པ་དང་གུང་གསེང་རིང་ལྷ་ས་ཁུལ་དུ་ཡུལ་སྐོར་འགྲེམས་སྟོན་ཁང་དང་གནའ་ཤུལ་ལྟ་སྐོར་བྱེད་གནས་ཁག་ལས་མཆོད་མཇལ་བྱེད་གནས་ཁག་ཕྱི་ཟླ་དགུ་པའི་ཚེས་སུམ་ཅུ་ནས་སྒོ་བརྒྱབ་ཡོད་པ་འགྲེལ་བརྗོད་གནང་གི་འདུག་སྤྱིར་བཏང་རྒྱ་ནག་གཞུང་གིས་ལོ་ལྟར་རྒྱལ་སྟོན་དུས་ཆེན་དང་བསྟུན་བོད་ནང་དམ་དྲག་དང་ཆབ་སྲིད་དྲིལ་བསྒྲགས་སྣ་ཚོགས་བྱེད་སྲོལ་ཡོད་པ་བཞིན་འདི་ལོ་ཡང་རྒྱལ་སྟོན་དུས་ཆེན་སླེབས་ལ་ཉེ་བ་དང་བསྟུན། མི་དམངས་ཁྲོད་དམ་དྲག་ཞིབ་བཤེར་བྱེད་འགོ་ཚུགས་ཏེ་སྤྱི་སྤྱོད་རླངས་འཁོར་སོགས་ནང་མི་དམངས་ལ་ཞིབ་བཤེར་དང་ཡིག་ཆ་མ་ཚང་བར་ལྷ་སར་སྡོད་མི་བཅུག་པའི་དམ་དྲག་བྱས་ཡོད་ཀྱང་བོད་ནང་གི་དགོན་སྡེ་ཁག་ཏུ་ཉིན་དེར་གཞི་རྒྱ་ཆེན་པོས་དུས་ཆེན་སྲུང་བརྩི་བྱེད་བཅུག་པ་དང་ཆབ་སྲིད་སློབ་གསོ་སྤེལ་བ་སོགས་བྱས་ཡོད་པ་རེད་བཞུགས་སྒར་དྷརམ་ས་ལ་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
བོད་ཀྱི་ཆོས་དང་རིག་གཞུང་ལ་རྒྱུས་ལོན་ཆེད་སོག་ཡུལ་ནས་མི་གྲངས་བདུན་ཅུ་དོན་དྲུག་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་གྱིས་གཟིགས་སྐོར་གནང་བཞིན་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད།
སོག་ཡུལ་དུ་རྟེན་གཞི་བྱས་པའི་རུ་སོག་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང། ཏེ་ལོ་པ་ཧུ་ཐོག་ཐུ་ཐེབས་རྩ་ཁང། དེ་བཞིན་ནཱ་རོ་པཎ་ཆེན་ཐེབས་རྩ་ཁང་བཅས་གསུམ་ཐུན་མོང་གི་གོ་སྒྲིག་འོག་སོག་ཡུལ་ནས་མི་གྲངས་བདུན་ཅུ་དོན་དྲུག་བཞུགས་སྒར་རྡ་རམ་ས་ལར་སྣེ་ཁྲིད་ཀྱིས་འདི་ཚེས་ལྔ་ནས་དགུ་བར་ཉིན་གྲངས་ལྔའི་རིང་བོད་མིའི་སྒྲིག་འཛུགས་གཙོས་པའི་བོད་ཀྱི་ཆོས་དང་རིག་གཞུང་ལ་རྒྱུས་ལོན་གནང་ཡོད་པ་དང། སོག་ཡུལ་ནས་ཕེབས་པའི་ན་གཞོན་ཨོ་དཀར་ལགས་ཀྱིས། It was great experience, it was giving us.
ང་ཚོ་འདིར་ཡོང་སྟེ་ཉམས་མྱོང་མང་པོ་ཞེ་དྲག་བསགས་སོང། དཔེར་ན། བཙན་བྱོལ་བོད་མིའི་གནས་སྟངས་རེད། ལྷག་དོན་དུ ྋགོང་ས་ཏཱ་ལའི་བླ་མ་མཆོག་ནི་ནང་པའི་དབུ་ཁྲིད་ཙམ་མིན་པར་བོད་མི་གཙོས་པའི་འགྲོ་བ་མི་ས་ཡ་མང་པོ་ཡི་སྐྱབས་མགོན་ཡིན་པ་ང་རྡ་རམ་ས་ལ་སླེབས་ཏེ་ཧ་གོ་བྱུང་ལ། མགོན་པོ་གང་ཉིད་མཆོག་གི་རླབས་ཆེན་གྱི་མཛད་འཕྲིན་ཁག་དངོས་སུ་མཐོང་བའི་སྐབས་ཧ་ཅང་གི་སེམས་འགུལ་ཐེབས་སོང། བོད་མི་ཚོ་བཙན་བྱོལ་དུ་འཁྱར་བ་ཡིན་ནའང་ཁོང་གི་དབུ་ཁྲིད་ལམ་སྟོན་འོག་སོ་སོའི་ཐུན་མོང་མ་ཡིན་པའི་རིག་གཞུང་མུ་མཐུད་རྒྱུན་འཛིན་བྱེད་མུས་ཡིན་པ་འདི་ནི་སྙིང་སྟོབས་བསྐྱེད་དགོས་པ་ཞིག་རེད་འདུག་ཅེས་འགྲེལ་བརྗོད་གནང་བྱུང། ཡང་རུ་སོག་བོད་ཀྱི་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་ནི་ལས་གཞི་འདིའི་ནང་ཐུགས་འགན་བཞེས་མཁན་གཙོ་གྲས་ཤིག་ཡིན་འདུག་ཅིང་ད་བར་འདི་ལྟ་བུའི་ལས་གཞི་ཐེངས་གསུམ་སྤེལ་ཟིན་ཡོད་པའི་ཁྲོད་ད་རེས་ཐེངས་བཞི་པ་འདི་ནི་མཉམ་ཞུགས་བྱེད་མཁན་མང་ཤོས་དེ་ཡིན་པ་གསུངས་ཤིང།

དེར་སླེབས་བྱས་ནས་ད་རིང་གཞི་ནས་ཨནི་པའི་དངོས་གནས་དྲང་གནས་གོང་སྐྱབས་མགོན་རིན་པོ་ཆེ་གི་སྐུ་ལས་ག་རེ་བསྐྱོན་ཡོད་མེད་དང། ཨནི་བཙན་བྱོལ་ལ་ཕེབས་བྱས་ནས་རིག་གཞུང་སྲུང་སྐྱོབས་དང་ཨནི་བོད་པའི་འཐབ་རྩོད་དང་དེ་གི་དེ་ད་རིང་གཞི་མ་གཏོགས་ང་རྩ་ནས་ཧ་གོ་མ་སོང་སྐྱབས་མགོན་རིན་པོ་ཆེ་གཉིས་མ་རྒྱ་གར་རྒྱ་གར་ལ་བཞུགས་ཡོད་པ་ཅིག་ང་ཚོ་ཧ་གོ་མ་གཏོགས་ག་རེ་བྱས་ནས་ཕེབས་ཡོད་མེད་དེ་ང་ཚོ་རྩ་ནས་ང་ཚོས་རྩད་གཅོད་བཏང་མེད། འགྲེལ་བཤད་རྒྱག་མཁན་མ་བྱུང་ཟེར་མཁན་འདི་འདྲའི་ལབ་མཁན་ཅིག་བྱུང། སྤྱིར་བོད་སོག་གཉིས་བར་དུས་རབས་བདུན་པ་ཙམ་ནས་འབྲེལ་བ་ཆེན་པོ་བྱུང་ཡོད་པ་མ་ཟད་དམིགས་བསལ་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་སྐུ་དུས་ནས་བོད་སོག་བར་ཐུན་མོང་མ་ཡིན་པའི་འབྲེལ་བ་དམ་ཟབ་བྱུང་ཡོད་པ་རེད། དེ་ཡང་རྒྱལ་མཆོག་བསོད་ནམས་རྒྱ་མཚོ་ཡིས་སོག་ཡུལ་ནང་སངས་རྒྱས་ཀྱི་བསྟན་པ་སྤྱི་དང་ལྷག་པར་དུ་རི་བོ་དགེ་ལུགས་པའི་བསྟན་པ་ཤུགས་ཆེར་དར་སྤེལ་མཛད་ཡོད་པའི་དུས་སྐབས་དེ་ལ་བསྟན་པ་ཕྱི་དར་ངོས་འཛིན་བྱེད་ཚུལ་ཡོད་པ་རེད། དེ་བཞིན་རྒྱལ་མཆོག་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་མཆོག་སོག་ཡུལ་དུ་སྐུ་འཁྲུངས་པ་དང་རྒྱལ་མཆོག་སྐུ་ཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་ལ་སོག་པོ་གུ་ཤྲི་ཁང་གི་རྒྱབ་སྐྱོར་ལ་བརྟེན་ནས་བོད་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་དུ་མངའ་གསོལ་ཞུས་པ་སོགས་བོད་སོག་གཉིས་བར་དམིགས་བསལ་གྱི་འབྲེལ་བ་བྱུང་ཡོད་པ་ལོ་རྒྱུས་ནང་གསལ་ཡོད།

དམིགས་བསལ་དེ་སྔ་རྒྱལ་ཁབ་གཉིས་དབར་མཆོད་ཡོན་གྱི་འབྲེལ་བ་བྱུང་བ་ནས་བཟུང་ངས་བོད་སོག་གཉིས་ནི་གཅེན་གཅུང་ལྟ་བུ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་ད་བར་ལས་གཞི་དེའི་ནང་མཉམ་ཞུགས་གནང་མཁན་ཚང་མ་ཡིས་ཐུན་མོང་གི་ཐོག་ནས་རྡ་རམ་ས་ལའི་གྲོགས་པོ Friends of Dharamshala ཞེས་པའི་ཚོགས་པ་ཞིག་སོག་ཡུལ་དུ་གསར་འཛུགས་གནང་རྒྱུའི་ལས་གཞི་ཞིག་བང་བསྒྲིགས་འདུག་ལ་ཏེ་ལོ་རིན་པོ་ཆེ་ཡིས་ལས་གཞི་དེ་ཡི་དམིགས་ཡུལ་ནི་རྡ་རམ་ས་ལར་ཕེབས་པའི་སོག་པོའི་ཡུལ་མིའི་དབར་བོད་སོག་འབྲེལ་བ་དང་ད་ལྟའི་བོད་མིའི་གནས་སྟངས་རྡ་རམ་ས་ལའི་འགྲུལ་བཞུད་ཀྱི་ཉམས་མྱོང་བཤད་རེས་གནང་ས་ཡིན་པས་ཧ་ཅང་གི་ཕན་ཐོགས་བྱུང་ངེས་ཡིན་ཞེས་འགྲེལ་བརྗོད་གནང་བྱུང།

རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་སྲུང་བརྩི་ཞུས་པ་དང་འབྲེལ་དབུས་གཞོན་ནུའི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་སུ་འདས་པའི་མི་ལོ་བཅུ་ཕྲག་ལྔ་ལྷག་རིང་གཞོན་ནུའི་ངོས་ནས་གཟེངས་སུ་ཐོན་པའི་ལས་དོན་ག་རེ་གནང་ཡོད་མེད་དང་མ་འོངས་ལས་འཆར་སོགས་ཀྱི་ཐད་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ལོ། ཐོག་མ་དེ་ལ་ཨེ་ནི་བོད་གཞོན་ནུ་ལྷན་ཚོགས་དབུ་བརྙེས་ནས་མི་ལོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་ལ་འཚམས་འདྲི་ཞུས་པ་དང་སྦྲགས་ཨེ་ནི་བཀའ་འདྲི་ཞུ་ཡ་འདི་ལ་ཨེ་ནི་འདི་ལོ་བོད་ཀྱི་དབུས་གཞོན་ནུ་ལྷན་ཚོགས་དབུ་བརྙེས་པའི་ད་དུས་དྲན་འདི་རེས་གཟའ་སྤེན་པའི་ཉིན་ག་ལ་གཅིག་གི་ད་གཞོན་ནུ་གི་ཡན་ལག་ས་ཁུལ་ཡོད་ས་ཚང་མའི་ནང་ལ་སྲུང་བརྩི་ཞུས་ཡོད་ཙང་ཨེ་ནི་སྤྱི་ཡོངས་ཀྱི་ཆ་ནས་དུས་དྲན་སྲུང་བརྩི་དེ་ག་འདྲ་བྱུང་ཡོད་མེད་དང། ལྷག་པར་དུ་གཅིག་གི་དུས་དྲན་སྲུང་བརྩི་ཞུ་དགོས་པའི་གཅིག་གལ་གནད་རེད་དམིགས་ཡུལ་འདིའི་སྐོར་མདོར་བསྡུས་སུ་གསུངས་རོགས་གནང།
ལགས་འོ་ད་ད་ནི་ངེད་ཅག་ཁ་སང་ང་ཚོ་ཆ་བསྐྲུན་པའི་མེས་བོད་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཆེན་མོ་དེ་ཉིད་དབུ་བརྙེས་བྱས་ནས་ལོ་ལྔ་བཅུ་ང་གསུམ་ཧྲིལ་པོ་འཁོར་བའི་གྱི་ད་དུས་ཆེན་ལེགས་པོ་ཆགས་ཀྱི་ཡོད་རེད་བྱས་འདི་ཚོ་མ་དབུས་སྤྱི་ཁྱབ་རྒྱུན་ལས་ཁང་དང་རྡ་ས་ས་གནས་ཟུང་འབྲེལ་གྱི་ཐོག་ནས་བཞུགས་སྒར་རྡ་རམ་ས་ལ་བོད་གཞུང་ཟློས་གར་གྱི་རྩེད་ཐང་ཐོག་ལ་ང་ཚོ་མཛད་སྒོ་གཟབ་རྒྱས་ཅིག་གོ་སྒྲིག་ཞུས་པ་ཡིན་ད་མཛད་སྒོའི་ཐོག་ལ

ནའང་འདུག་གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་འདྲ་པོ་ཅིག་གངས་ཅན་ལོ་ལྔ་བཅུ་ང་གསུམ་རིང་གནས་ཐུབ་པ་འདིའི་རྐྱེན་ང་ཚོ་འཐབ་རྩོད་ཀྱི་རྒྱལ་ཁ་ཆེན་པོ་ཅིག་ངོས་འཛིན་ཞུས་བསྡད་ཡོད། འདིའི་མདུན་དགྲ་བོ་རྒྱ་དམར་གཞུང་གིས་གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་འདི་འཇིགས་སྐུལ་རིང་ལུགས་ཀྱི་སྒྲིག་འཛུགས་རེད་ཞེས་བྱས་ནས་སྒྲིག་འཛུགས་འདི་ནུས་མེད་བཏང་ཡས་ཀྱི་ཐབས་ཤེས་མང་པོ་བྱས་པ་རེད། སྒྲིག་འཛུགས་འདི་མིག་ནང་ཚེར་མ་བཙུགས་པ་ནང་བཞིན་གྱི་སྡང་ཟུག་ཆེན་པོ་བྱས་ཏེ་ཀྱི་སྒྲིག་འཛུགས་ཅིག་རེད། ཡིན་པས་ནས་ཀྱི་འདས་པའི་གི་ལོ་ལྔ་བཅུ་ང་གསུམ་འདིའི་རིང་ལ་གཙོ་བོ་རྒྱལ་བ་དོན་གྱི་བདག་པོའི་ཀྱི་ཐུགས་རྗེའི་དྲིན་སྐྱོང་རེད། བཙན་བྱོལ་མི་མང་གི་རྒྱབ་སྐྱོར་རེད། བོད་ནང་ལོག་བཞུགས་པའི་ཀྱི་གཞིས་བཞུགས་བོད་མི་ཚོའི་ཀྱི་ཡིད་ཆེས་དང་རེ་བ་ལ་བརྟེན་བྱས་ནས་སྒྲིག་འཛུགས་འདི་ཕྱིའི་དགྲ་བོའི་གི་ཐོག་ནས་སྡང་ཟུག་ཆེན་པོ་ག་ཚོད་ཡོད་མིན་ལ་མ་ལྟོས་པའི་གི་ད་ལྟ་ཡིན་པས་ནས་ཀྱི་དང་ནུས་ཤུགས་དང་ལྡན་པའི་ཐོག་ནས་ཀྱི་ལས་འགུལ་སྤེལ་ཏེ་སྒྲོམ་གཞི་དང་ལྡན་པའི་ཐོག་ནས་ཀྱི་ག་འདྲི་མདུན་སྐྱོད་གནང་གནང་མུས་རེད་ཟེར་ཞུ་ཡི་ཡིན་ལགས། ལགས་ལགས་སོ་ད་ཡང་དེ་བོད་ཀྱི་གཞོན་ནུ་ལྷན་ཚོགས་ཐོག་མ་ཅིག་གི་ད་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་གི་ཕྱི་ཟླ་བཅུ་པའི་གི་ཚེས་བདུན་ཉིན་ག་དབུ་འཛུགས་གནང་ནས་ད་ལྟ་བར་དུ་ད་ལོ། མི་ལོ་དངོས་གནས་ལྔ་བཅུ་ང་གསུམ་ཙམ་དུ་འཁོར་བསྡད་ཀྱི་ཡོད་ཙང་ད་དུས་ཡུན་འདིའི་རིང་ག་ལ་ཨེ་ནི་གཞོན་ནུ་ལྷན་ཚོགས་ཀྱི་ཐོག་ནས་གཅིག་གི་ཕྱག་ལས་གཟེངས་སུ་ཐོན་པ་རེད་ཅིག་ད་ཅིག་གི་གྲུབ་འབྲས་ཆེ་ཤོས་ད་ག་རེ་ག་རེ་བྱུང་ཡོད་པ་ན་ལགས།
ད་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱིས་འདས་པའི་ལོ་ལྔ་བཅུ་ང་གསུམ་གྱི་ད་གང་ཅིའི་ལས་འགུལ་རེད་ལས་དོན་ཐོག་ནས་ཀྱི་གཟེངས་སུ་ཐོན་པའི་ཀྱི་ཕྱག་ལས་གང་ཅིའི་ཧ་ལས་པའི་མང་པོ་རེད། དེ་འདི་ཚང་མ་ད་ལྟ་དུས་ཚོད་ཐུང་ཐུང་གཅིག་གི་ནང་ལོགས་ལ་ཆ་ཚང་ཅིག་ཞུ་ཐུབ་པའི་ཀྱི་གནས་སྟངས་མེད་པ་འདྲ་པོ་ཅིག་རེད། ད་ཡིན་པས་ནས་ཀྱི་གང་ཅིའི་གལ་འགངས་ཆེ་བ་ཁ་ཤས་ཁ་ཤས་ཞུས་པ་ཡིན་པས་ན་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་འགོ་འདོན་རང་བཞིན་ལྡན་པའི་མ་ཤི་བར་གྱི་ཟས་བཅད་ངོ་རྒོལ་བྱས་པ་ལ་བརྟེན་བྱས་ཀྱི་ལྷོ་འབྲུག་ནང་ལོག་ལ་ཡོད་པའི་དེ་སྐབས་བོད་མི་ཚོའི་ཀྱི་གནས་སྟངས་ལ་གཞིགས་པའི་ཐོག་ནས་དེ་སྐབས་གང་ཅིའི་རྒྱ་གར་གྱི་ཐོག་ནས་འདི་ལ་གཟིགས་སྐྱོང་གནང་ཡ་དང་དེ་ནས་མཐུན་འགྱུར་གནང་ཡའི་ཐོག་ལ་ཐུགས་ཕན་གསོས་པ་བྱུང་ཡོད་རེད་དེ་ནང་བཞིན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་འགོ་འདོན་རང་བཞིན་གྱི་ཆབ་སྲིད་ལས་འགུལ་སྤེལ་བ་ལ་བརྟེན་བྱས་ནས་ཨ་ནི་བོད་ནང་ལོག་ལ་ཆབ་སྲིད་བཙོན་པ་གློད་གྲོལ་བཏང་ཡ་དང

ལགས་ལགས་སོ་ཨ་ནི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་འདི་དང་མཉམ་དུ་ལ་འདི་ཅིག་བཀའ་འདྲི་ཞུ་ག་སོང་ཙང་ད་ཅིག་འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདི་ད་ཅིག་ལོ་རྫོགས་འགྲོ་ད་ཡོད་རེད་འདི་ད་ལོའི་ཅིག་ལོ་འགོ་ནས་ཅིག་ད་ལྟ་བར་དུ་ལ་ཅིག་དབུས་གཞོན་ནུ་ལྷན་ཚོགས་ཀྱི་ཐོག་ནས་ཅིག་དམིགས་བསལ་ལས་འགུལ་ག་རེ་ག་རེ་སྤེལ་གནང་ཡོད་པ་ན་ཞུ་ཡ་དང་ཨ་ནི་མ་འོངས་པ་ལ་ཅིག་ལས་འགུལ་ག་རེ་སྤེལ་ཡག་གི་འཆར་གཞི་ཡོད་པ་ན་ཅིག་བཀའ་འདྲི་ཞུ་ཡ་ཡིན།

དེ་ག་ནང་བཞིན་གྱིས་ད་ད་ལྟའི་རྒྱ་གར་ནང་ལོ་ལ་དེ་རིང་ཉིས་སྟོང་ཉི་ཤུ་རྩ་གསུམ་དེ་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཀྱི་ཚོགས་འདུ་ཚོགས་རྒྱུ་ཡོད་དུས་ཙམ་པ་ལ། གང་ཅིའི་གཞི་རྒྱ་ཆེ་བའི་ཀྱི་གོམ་བགྲོད་ལས་འགུལ་གཅིག་ཨེ་ནི་ཨེ་དབུས་སྤྱི་ཁྱབ་རྒྱུན་ལས་ཁང་གིས་འགན་འཁྱེར་བའི་ཐོག་ནས་ཁྱབ་ཁོངས་སོ་སོའི་གི་ས་གནས་བཅུ་བདུན་གྱི་ད་གང་ཅིའི་ལས་འགུལ་བ་མཉམ་ཞུགས་གནང་རྗེས་ཟླ་བ་གཅིག་རིང་ལ་ང་ཚོའི་ངོས་ནས་ཀྱི་རྒྱ་གར་གྱི་བྱང་ཤར་ཁུལ་གྱི་མངའ་སྡེ་གསུམ་གྱི་ནང་ལ་གོམ་བགྲོད་ཀྱི་ལས་འགུལ་གཅིག་ང་ཚོས་ཞུས་ཡོད་དེ་ཡིས་ང་ཚོས་གཞི་རྒྱ་ཆེ་བ་ཆགས་བསྡད་ཡོད། ད་ཡོང་རྒྱུའི་ཀྱི་ནང་ལོ་ལ། ད་གང་ཅིའི་ཆབ་སྲིད་ཀྱི་ལས་འགུལ་ནང་ལོགས་ལ། ད་གང་ཅིའི་སྤྱི་ཟླ་བཅུ་གཅིག་བཅུ་གཉིས་ནང་ལ་ཨ་འབྲས་དང་བདེ་སྲུང་གི་ཚོང་རའི་ཆབ་སྲིད་ལས་འགུལ་སྤེལ་ཡས་ཀྱིས་ད་ལྟ་འཆར་གཞི་ཟབ་མོ་བང་སྒྲིག་བྱས་ནས་གནས་བསྡད་པ་ཞིག་ཆགས་བསྡད་ཡོད་ཞུ་ཡི་ཡིན་ནའོ། ལགས་ལགས་དེ་རིང་ད་ཅིག་གི་ད་ཨ་ད་དབུས་གཞོན་ནུ་ལྷན་ཚོགས་ལ་ཅིག། ཁྱབ་ཁོངས་ས་གནས་གཞོན་ནུ་མང་པོ་ཞེ་པོ་ཅིག་ཡོད་ཙང། དབུས་ཀྱི་ཐོག་ནས་ཅིག་ས་གནས་མཉམ་དུ་ལ་འབྲེལ་བ་ག་འདྲ་རེ་ཞིག་གནང་གི་ཡོད་པ་ན་ལགས།

དེ་འདྲའི་གི་ཐོག་ནས་རྒྱུན་དུ་དབུས་སའི་གི་འབྲེལ་ལམ་གཅིག་རང་བཞིན་ཡོང་བསྡད་ཀྱི་ཡོད་རེད་ད་འདི་དང་མཉམ་དུ། ལོ་རེ་རེ་ལ་བོད་གཞོན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་དང་ལོ་གསུམ་རེ་གྱི་མཚམས་ལ་ཚོགས་ཆེན་ཚོགས་ཀྱི་ཡོད་རེད། དེ་འདྲའི་གི་འདུ་འཛོམས་ཀྱི་སྐབས་ལ་ཡང་དབུས་དང་ས་གནས་གང་ཅིའི་ས་ཚིགས་གཅིག་ལ་དུས་ཚོད་གང་ཅིའི་ངེས་ཅན་གཅིག་ལ་འདུ་འཛོམས་གནང་བྱས་ནས་ད་གཙོ་བོ་བསྟན་སྲིད་མི་རིགས་འཐབ་རྩོད་ཀྱི་ཐོག་ལ་གོ་བསྡུར་ཅང་ཤེས་བྱས་རེད་ཡང་ལས་དོན་བྱེད་ཕྱོགས་ཀྱི་ཐོག་ལ་གོ་བསྡུར་བྱས་རེད་ཡང་སྒྲིག་འཛུགས་སྲ་བརྟན་གྱི་ཐོག་ལ་གོ་བསྡུར་བྱས་ག་འདི་འདི་འདྲ་ཞིག་ཐོག་ནས་ཀྱི་ང་ཚོ་དབུས་དང་ས་གནས་ཀྱི་འབྲེལ་བ་ཅིག་རང་བཞིན་ཡོང་དེ་དགོས་རེད་ད་དེ་མིན་བོད་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱི་ལས་དོན་ད་ཆབ་སྲིད་ཀྱི་ལས་འགུལ་རེད་སྤྱི་ཚོགས་ཞབས་ཞུའི་ལས་དོན་གལ་འགངས་ཆེ་བ་རེད་ལ་ཨ་ནི་གོ་ཉེ་ཅན་བྱུང་བ་ཡིན་པས་ནས་ས་གནས་ས་ཐོག་ལ་བཀོད་ཁྱབ་བཏང་རྗེས་ནས་ས་གནས་ཀྱི་དེའི་ཕྱོགས་ནས་མཐུན་འགྱུར་རོགས་རམ་གནང་ཡ་རེད་ཚང་མའི་གི་ཐོག་ནས་ཀྱི་ནུས་པ་མཉམ་སྤུངས་གནང་རྗེས་ནས་ག་འདི་ཕྱག་ལས་གནང་ཡ་དེ་འདྲའི་རང་བཞིན་ཆགས་བསྡད་ཡོད་རེད་དེ་ཡིན་དུས་ཚང་མ་ལ། དབུས་སའི་གི་འབྲེལ་ལམ་འདི་བརྒྱུད་ལམ་མང་པོ་ཅིག་གི་ཐོག་ནས་གི་འབྲེལ་ལམ་ཆགས་འདུག་རེད་ཟེར་ནས་ཞུ་ཡ་ཡིན་ནའོ། ལགས་ལགས་མཐའ་མ་དེ་བཀའ་འདྲི་ཞུ་ཡ་ལ་ཅིག་གིས་ད་བར་སྐབས་ཤིག་ནས་རྒྱ་གར་ནང་དུ་ཡོད་པའི་ས་གནས་གཞོན་ནུ་ཁག་ཅིག་ཡང་དབུས་ཀྱི་ཁོངས་ནས་ཅིག་ལོགས་ཐོན་པ་འདྲ་པོ་འདི་འདྲའི་གི་གནས་ཚུལ་བྱུང་ཡོད་རེད་ད་ལྟའི་ཆ་ལ་ཁོ་རང་རྣམ་པ་ཚོ་ཅིག་གི་ཚུར་ཕྱིར་ལོག་ཕེབས་ཡོད་ན་བཀའ་འདྲི་ཞུ་ཡ་དང་གལ་སྲིད་ཕེབས་མེད་པ་ཡིན་ན་ཨན་ཁོང་ཚོ་ཚུར་འགུག་ཐབས་སུ་ཨན་འབད་བརྩོན་ག་རེ་གནང་གི་ཡོད་པ་ཡིན་ནམ་ཞུ་ཡ་དང་ཨན་ཅིག་གི་མ་འོངས་པ་ལ་ཅིག་ད་གཞོན་ནུ་ཡན་ལག་ཚང་མ་ཅིག་རྡོག་རྩ་གཅིག་སྒྲིལ་ཡོང་ཡ་ཐོག་ལ་ཨན་རྣམ་པ་ཚོ་ནས་ཐུགས་འགན་ག་རེ་བཞེས་གི་ཡོད་པ་ཡིན་ནམ་ལགས།

སྲིད་ཅེས་བརྗོད་ནས། དང་ཐོག་ཉིད་ནས་བྱས་ཀྱི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་དབུས་སྤྱི་ཁྱབ་རྒྱུན་ལས་ཁང་སྐབས་བཅུ་བདུན་སྐབས་ང་ཚོའི་འགན་བཞེས་པའི་སྐབས་དག་ལ་ཞུས་པ་ཡིན། དེ་ཡིན་དུས་ད་ལྟའི་ཆར་ཁྱབ་ཁོངས་གཏོགས་ཀྱི་ས་གནས་ཁག་གི་དཀའ་ངལ་འདི་དཀའ་ངལ་ཆུང་ཙག་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད། འདི་ལྟ་བུ་འདི་ང་རང་ཚོ་ནང་རྟག་ཏུ་དཀའ་ངལ་ཡིན་དུས་ཙམ་པ་ལ་ཁ་རྒྱུན་ནང་ལ་ཁ་ཡི་ནང་གི་རྨ་དེ་ཁ་ཡི་ནང་གསོ་ཞེས་ནས་གསུངས་པ་ནང་བཞིན་ད་ང་ཚོའི་ངོས་ནས་ཀྱི་དེ་འདྲའི་ཐོག་ནས་ཀྱི་འབད་བརྩོན་བྱེད་ཀྱི་ཡིན་ཞེས་ནས་འདི་ཞུས་ཡོད་ཞུས་པ་ནང་ལྟར་གྱི་ད་གང་ཅིག་ཉིས་སྟོང་བཅུ་དགུ་ཚུན་ཆད་ནས་ས་གནས་སྒྲིག་འཇགས་ཀྱི་ཐོག་ནས་ཀྱི་ང་ཚོའི་ངོས་ནས་ཀྱི་དབུས་སྤྱི་ཁྱབ་རྒྱུན་ལས་ཁང་སྐབས་བཅུ་བདུན་ངོས་ནས་ཀྱི་འབད་པ་ཁག་ཅིག་ཞུས་པ་རེད་འདི་ཞུས་པའི་ཐོག་ནས་ལ་དྭགས་ས་གནས་རེད་བྷེ་ལོ་ཀོ་པི་ས་གནས་རེད་ཧོན་སུར་ས་གནས་རེད་ཌལ་ཧོ་ཟི་ས་གནས་འདི་ད་གང་ཅིག་དབུས་ཀྱི་ཁྱབ་ཁོངས་ལ་ཡར་ཕེབས་ཐུབ་པའི་ཀྱི་གནས་སྟངས་ཤིག་བྱུང་བ་རེད་ད་འདི་ནས་ནས་ད་ལྟའི་ཆ་ལ་ས་གནས་དཀའ་ངལ་ཡོད་པ་འདི་ད་ཀོ་ལི་གྷལ་ས་གནས་རེད་ད་ག་ནང་བཞིན་གྱི་པན་ཌོ་ད་ད་མན་ཌི་གྱི་ང་ཚོ་བྲིས་ཏེ་ཡོད་པའི་ཀྱི་ས་གནས་ཁོངས། ད་ལྟ་ས་གནས་རྣམ་པ་གཉིས་ལ་ཆགས་བསྡད་ཡོད། དེ་འདྲའི་ང་ཚོའི་རེ་བ་ལ་གང་ཅིག་ས་གནས་ས་ཐོག་ལ་བཅར་མང་ཚོགས་ལ་འགྲེལ་བཤད་ཞུས། ཨ་ནི་ཚོགས་མི་ཚོ་ལ་རྒྱ་རྗེས་འབྲེལ་གནང་རྗེས་ནས་འདི་འདྲའི་ཐོག་ནས་ཀྱི་གསལ་ཁ་བྱུང་པ་ཡིན་པ་ཡིན་ན་ཨ་ནི་དཀའ་ངལ་སེལ་ཡ་ང་ཚོའི་ངོས་ནས་ཀྱི་ཡིད་ཆེས་རེ་བ་བརྟན་པོ་ཡོད་ཞེས་ཞུས་ཡིན་ནོ། ལགས་ལགས་སོ་ཨ་ནི་དབུས་བོད་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་བཀའ་དྲིན་ཆེ་ཐུགས་རྗེ་གནང་ཞུ་རྒྱུ་ཡིན་ལགས།

ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཅག་ཤུ་མར་དང་མཇལ་འཕྲད་གནང་སྐབས་རྒྱ་ནག་དང་ཨ་མི་རི་ཀའི་རྒྱལ་ཁབ་གཉིས་ཀྱི་འབྲེལ་བའི་གནས་བབ་ཡར་རྒྱས་གཏོང་རྒྱུའི་སྐོར་གསུངས་པ་དང་འབྲེལ་ཕྱོགས་སྒྲིག་ཞུས་པ་ཞིག་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་སྐབས་འགྲོ་བ་མིའི་ལས་དབང་དེ་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བར་ཐུག་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཅག་ཤུ་མར་གཙོས་གྲོས་ཚོགས་གོང་མའི་འཐུས་མི་དྲུག་པོ་དང་མཇལ་འཕྲད་གནང་སྐབས། འཛམ་གླིང་ནང་གི་འགྱུར་འགྲོས་དང་རྙོག་འཛིང་ཁག་གདོང་ལེན་བྱེད་པའི་དུས་སྐབས་འདིར། འགྲོ་བ་མིའི་ལས་དབང་དང་མ་འོངས་པའི་མདུན་ལམ་དེ་རྒྱ་ནག་དང་ཨ་མི་རི་ཀའི་རྒྱལ་ཁབ་གཉིས་ཀྱི་འབྲེལ་བར་རག་ལུས་ཡོད་པ་རེད་ཅེས་བརྗོད་ཡོད་པ་རེད་འདུག་ཡང་སྲིད་འཛིན་ཞི་ཅིན་ཕིང་གིས་ངོས་རང་གིས་འཛམ་གླིང་གི་སྲིད་འཛིན་འགའ་ཤས་ལ་ལན་མང་རིང་བརྗོད་པ་ལྟར། རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་ཡར་རྒྱས་གཏོང་རྒྱུར་རྒྱུ་མཚན་སྟོང་ཕྲག་ཡོད། རྒྱ་ནག་དང་ཨ་མི་རི་ཀའི་རྒྱལ་ཁབ་གཉིས་ཀྱི་འབྲེལ་བ་དེ་འཛམ་གླིང་ནང་གི་རྒྱལ་ཁབ་གཉིས་ཀྱི་འབྲེལ་བ་གལ་ཆེ་ཤོས་དེ་ཆགས་ཡོད་ཅེས་བརྗོད་ཡོད་པ་རེད་འདུག་གོང་བཤད་ཀྱི་ལན་སྤོར་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Chuck Schumer ཡིས། ང་ཚོའི་རྒྱལ་ཁབ་གཉིས་ལ་དུས་རབས་དེ་ཇི་འདྲ་ཞིག་ཡོང་མིན་ལ་རག་ལུས་ཡོད། དེ་འདྲ་སོང་ཙང་ང་ཚོའི་འབྲེལ་བ་དེ་འགན་ཁུར་ལྡན་པ་ཞིག་དང་གུས་བཀུར་ལྡན་པ་ཞིག་གཉེར་གནང་དགོས་ཞེས་ལན་འདེབས་གནང་ཡོད་པ་རེད་འདུག་དེའི་གོང་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཤུ་མར་དང་མཇལ་འཕྲད་གནང་སྐབས་རྒྱལ་ཁབ་གཉིས་ཀྱི་འབྲེལ་བའི་གནས་བབ་དེ་རྒྱུ་མཚན་ལྡན་པ་ཞིག་གཉེར་དགོས་པའི་སྐོར་ཡང་བརྗོད་ཡོད་པ་རེད་འདུག་ཡང་སྐུ་ཞབས་ཤུ་མར་ཡིས་རྒྱ་ནག་གི་འགོ་ཁྲིད་ཚོས་རྒྱ་ནག་ནང་གི་ཨ་མི་རི་ཀའི་ཚོང་གཉེར་ལས་ཁང་ཁག་དང་ལས་མི་ཚོར་དྲང་སྙོམས་ལྡན་པའི་ཁོར་ཡུག་ཞིག་བསྐྲུན་དགོས་པའི་སྐོར་དང། རྒྱ་ནག་གི་ཚོང་གཉེར་ལས་ཁང་ཁག་གིས་ཨ་མི་རི་ཀར་གཏོང་བའི་དུག་རྫས། Fentanyl། ཞེས་པ་དེའི་ཐོག་འགན་འཁུར་ལེན་དགོས་པ་དང། ར་ཤི་ཡས་བླང་དོར་དང་བྲལ་བའི་ཡུཀ་རེན་གྱི་དམག་འཐབ་དེར་རྒྱབ་སྐྱོར་མི་བྱེད་པའི་སྐོར་ནན་བརྗོད་གནང་ཡོད་པ་རེད་འདུག། འདི་དང་འབྲེལ་བའི་སྐོར་ལ། བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་སྐུ་ངོ་ཟླ་བ་ཚེ་རིང་ལགས་སུ། ཨ་མི་རི་ཀའི་ངོས་ནས་འདས་པའི་ཟླ་བ་ཁ་ཤས་ནང་བློན་ཆེན་རིམ་པའི་གོ་གནས་ཡོད་པའི། ཕྱི་སྲིད་དྲུང་ཆེ་དང། ནོར་སྲིད་དྲུང་ཆེ། དཔལ་འབྱོར་དྲུང་ཆེ་སོགས་པ་དང། ད་ལྟའི་ཆར་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ཁག་ཅིག་རྒྱ་ནག་ཏུ་ཕེབས་ཏེ། ཨ་རི་དང་རྒྱ་ནག་གི་འབྲེལ་བའི་གནས་སྟངས་དེ་ཡར་རྒྱས་གཏོང་རྒྱུར་འབད་བརྩོན་གནང་ཡང། འདས་པའི་རྒྱ་ནག་ནང་གི་བྱེད་བབ་ལ་གཞིགས་ན། རྒྱ་ནག་གིས་སྤྱིར་བཏང་མཁས་པོ་སྙན་པོ་བཤད་ཀྱང་དོན་དངོས་སུ་ཨ་རི་དང་འབྲེལ་ལམ་བཟང་དུ་གཏོང་རྒྱུའི་ལས་དོན་དངོས་སུ་སྤེལ་མིན་སྐོར་དྲི་བ་ཞུས་སྐབས། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན། སྐུ་ངོ་ཟླ་བ་ཚེ་རིང་ལགས་ཀྱིས་ལན་འདེབས་འདི་ལྟར་གནང་གི་འདུག། ཨ་རི་དང་རྒྱ་ནག་གཉིས་བརྟེན་པའི་འཛམ་གླིང་ཐོག་ནས་དཔལ་འབྱོར་དང་སྟོབས་ལྡན་གྲངས་ཀ་ཤོར་ནས་ཁྱད་ཡོད་ཀྱི་རྒྱལ་ཁབ་གཉིས་རེད། ཁོ་རང་གཉིས་ཀྱི་འབྲེལ་བ་དེ་སྤྱི་འགྲོ་བ་མི་ཡིན་ན་འཛམ་གླིང་ཡིན་ན་དེ་ཚོའི་ཐོག་ལ་ཤུགས་རྐྱེན་ཆེན་པོ་སླེབས་ཡོད་པ་དེ་ཧ་ཅང་གསལ་པོ་རེད་འོན་ཀྱང་ཁོ་རང་གཉིས་འཆམ་པོ་མེད་པའང་ཕན་ཚུན་བར་ལ་མ་འདྲ་བ་གཙོ་ཆེ་ཤོས་ཐོན་ཡ་དེ་ག་རེ་རེད་ཟེར་ན

འཛམ་གླིང་དམངས་གཙོ་རྒྱལ་ཁབ་ལ་ཞྭ་མོ་ཕ་ཡུལ་བ་འདྲ་ཚུལ་རྒྱག་འདུག་བ། ད་ཅི་སྟངས་ཨ་མི་རི་ཀ་འདྲ་ཡིན་ན་འགྲོ་བ་མིའི་ཐོབ་ཐང་དང་དེ་ཚོའི་ཐོག་ནས་རྒྱ་ནག་གཞུང་ལ་གཅིག་ཁ་གཏད་བཅག་གི་རེད་འདུག་འོན་ཀྱང་འདས་པའི་ལོ་ཉེར་བཞི་ལྷག་གི་ནང་ལ་རྒྱ་ནག་གཞུང་ལྕགས་ལམ་ཞོར་གྱི་སྟངས་སྟངས་མ་ཚད་དེ་འདྲའི་སྟངས་ཨ་མི་རི་ཀ་ཁོ་རང་གི་དཔལ་འབྱོར་མང་པོ་ཞིག་རྒྱ་ནག་ལ་མ་བརྟེན་རུང་ཐང་འདྲ་བོ་ཆགས་བསྡད་འདུག་ད་དེ་ཤུགས་ཆེ་ནས་ཨ་མི་རི་ཀ་ལ་ཉམས་མྱོང་བསགས་བསྡད་ཡོད་རེད་ཤུགས་ཆེ་ནས་དེ་སྔགས་དེ་བྱས་ཚར་བ་དེ་དག་རྩེད་མོ་ཡིན་མི་ཟེར་ས་མེད། དེ་བཞིན་རྒྱ་ནག་ལ་ག་ལ་དཀའ་ཚང་གཅིག་དཔལ་འབྱོར་དང་དེ་ཚོ་བསྟུན་དགོས་པ་ཆགས་བསྡད་ཡ་དེའི་ཐོག་ནས། ད་ལྟ་ཁོ་ཚོ་དྲུང་ཆེ་ཟིན་མོ་འདུག་བློན་ཆེན་ཟིན་མོ་འདུག་དེ་འདྲ་མང་པོ་ཅིག་ཕེབས་དེ་ནས་ད་ལྟ་གྲོས་ཚོགས་གོང་མ་ཕེབས། ཞི་ཅིན་ཕིན་ལ་ཐུག་ནས་གཅིག་ཕག་ཚོས་གཅིག་དཔལ་འབྱོར་དང་གཅིག་འགྲོ་བ་མིའི་ཐོབ་ཐང་དང་རྡོ་རོ་བཏང་ཡ་དང། སོ་སོ། ལག་རྟགས་གསར་བ་བདག་དབང་དང་དེ་ཚོ་རྐུ་མ་ཤོར་ཐོག་ནས

རྒྱ་གར་གྱི་ཨོ་ཏི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་ནང་གསར་གཏོད་ཀྱི་ལམ་ནས་ས་ཞིང་ཨེ་ཀ་སུམ་ཅུ་སོ་ལྔ་ཙམ་ནང Lemon Grass ཞེས་པའི་སྨན་རྩྭ་འདེབས་ལས་ཀྱིས་སྨན་རྩྭའི་སྣུམ་ཁྱོན་ཆེ་སྡེབ་འཚོང་གནང་མཁན་ཞིང་པ་ནོར་བུ་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ནང་གི་བོད་མིའི་སོ་ནམ་གཞིས་ཆགས་ཁག་ནང། Lemon Grass ཞེས་པའི་སྨན་རྩྭ་འདེབས་ལས་ཐོག་མར་གནང་མཁན་དེ་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་ཀྱི་གཞིས་གྲོང་དང་པོའི་ཨ་ཁུ་ནོར་བུ་ལགས་དང་ཁོང་གི་སྤུན་མཆེད་ལྷག་པ་ཚེ་རིང་ལགས་དམ་པ་དེ་ཡིན་པ་རེད། ཨ་ཁུ་ནོར་བུ་ལགས་ཁོང་དམག་སྒར་ཨང་ཉི་ཤུ་རྩ་གཉིས་པའི་ནང་མི་ལོ་ཉི་ཤུ་རྩ་ལྔ་ལྷག་ཙམ་དམག་ཞབས་ཞུས་པའི་རྗེས་རྩ་དགོངས་ཞུས་ནས་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་ནང་མཉམ་ལས་དང་སྤྱི་མི་སོགས་སྤྱི་ཚོགས་ཞབས་ཞུ་མི་ལོ་ཉི་ཤུ་རྩ་གཉིས་ཙམ་ཞུས་འདུག་ལ། ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་རྒྱ་གར་གཞུང་གིས་བཙན་བྱོལ་བོད་མིར་མཐུན་རྐྱེན་སྦྱོར་སྤྲོད་ཀྱི་སྲིད་བྱུས་ཉིས་སྟོང་བཅུ་བཞི་ཞེས་པ་དེ་གཏན་འབེབས་གནང་བའི་རྗེས། ཨ་ཁུ་ནོར་བུ་ལགས་ཀྱིས Lemon Grass ཞེས་པའི་སྨན་རྩྭ་འདེབས་ལས་བྱེད་རྒྱུའི Project འམ་ལས་འཆར་བཟོས་ནས་མངའ་སྡེའི་གཞུང་ལ་ཕུལ་བར། མངའ་སྡེའི་གཞུང་ནས་ཀྱང་ཁོང་གི་ལས་འཆར་ལ་རྒྱབ་སྐྱོར་གནང་ནས་ཆུ་དང་སོན། ལུད་སོགས་ཀྱི་མཐུན་འགྱུར་གནང་བྱུང་ཞེས་ཨ་ཁུ་ནོར་བུ་ལགས་ཀྱིས་ཞལ་པར་ཐོག་འགྲེལ་བརྗོད་གནང་བྱུང། འོ་དེ་ཅང་ཨེ་ནི་རྒྱ་གར་གཞུང་གི་ཐོག་ལ་ངས Project བཟོས་ཡིན་པ། Project བཟོ་དུས་སྐབས་སུ་ལ་ག་རེ་བྱས་ཟེར་ན་ང་ཚོ་ད་ལོ་དྲུག་ཅུ་ཟིན་ཚར་དུས་ལོ་དྲུག་ཅུའི་རྗེས་ལ Project བཟོ་ཆོག་མི་འདུག་སྤུན་ཀྱག་དེ་དེ་དུས་ལོ་ལྔ་བཅུ་ཙམ་ཞིག་རེད་ངའི་སྤུན་ཀྱག་མིང་ཐོག་ལ Project བཟོས་ནས་རྒྱ་གར་གཞུང་གི་སོན་དང། ལུད་དང་ཆུ་དང་དེ་ཚོ་མཐུན་རྐྱེན་ཡག་པོ་ཞེ་པོ་སྤྲད་སོང་ལ། ལས་འཆར་གསར་པ་གང་འདྲ་ཞིག་འགོ་འཛུགས་བྱས་ཀྱང། ཐོག་མར་དཀའ་ངལ་ཕྲན་བུ་འཕྲད་རྒྱུ་ནི་ཆོས་ཉིད་ཡིན་སྟབས། ཨ་ཁུ་ནོར་བུ་ལགས་ཁོང་སྤུན་མཆེད་གཉིས་ལའང་དཀའ་ངལ་ཕྲན་བུ་འཕྲད་འདུག་ཀྱང། ཁོང་གིས་ད་ལན་རྒྱ་གར་གྱི་སྒོར་མོ་འབུམ་བདུན་བརྒྱད་ག་ཚོད་ཕྱིན་ཀྱང། ལས་འཆར་དེ་མཇུག་འཁྱོལ་བ་ཞིག་བྱས་ནས་མིག་དཔེ་བསྟན་འོས་པ་ཞིག་བྱ་དགོས་བསམ་པའི་སེམས་ཐག་གཙང་བཅད་ཀྱིས་འབད་བརྩོན་བྱས་པར། མཐའ་མ་ས་ཞིང་ཨེ་ཀར་སུམ་ཅུ་སོ་ལྔ་ནང Lemon Grass ཞེས་པའི་སྨན་རྩྭ་དེ་འདེབས་ལས་བྱ་ཐུབ་པ་བྱུང་ཞག། ད་རེས་ང་འབུམ་ལྔ་དྲུག་ཅིག་འབུམ་ལྔ་དྲུག་བདུན་བརྒྱད་ག་ཚོད་འགྲོ་ན་འགྲོ། ད་རེས་མིག་དཔེ་བསྟན་ཡས་ཤིག་བྱུང་ན་བསམ་ནས་ངས་མཐར་བུད་ནས། Project སྒང་ལ་མཐར་སྐྱེལ་ཡིན་པ་ལ།

ང་རྒྱ་གར་གཞུང་གི་མངའ་སྡེ་གི Collector དང་དཔོན་པོ་ཆེ་རིགས་ཆེ་ཚད་སླེབས་སོང་ཁྱེད་རང་ང་ཚོ་བོད་རྒྱ་གར་ཟེར་མཁན་དེ་པེ་ཤག་མ་སྤྲད་བར་དུ་ལས་ཀ་བྱེད་ཀྱི་མ་རེད་ཁྱེད་ཚོ་བོད་པ་དེ་དཔེ་ང་ཚོས་མ་སྤྲད་གོང་ནས་ཁྱེད་རང་ཚོ་ལས་ཀ་ཡག་པོ་ཞིག་བྱས་བཞག་ཨེ་ཀར་གསུམ་ཚོད་ང་ཚོ་ང་སྟབས་རེད་མིན་ཞིག་ང་གོ་མ་ལེན་ནས། ང་ནི་འདི་སོང་ལ་དཔེ་ཡག་པོ་བྱས་བཞག་ཐུགས་རྗེ་ཆེ་དང་ཐུགས་ཆེ་ནི་ད་པར་རེད་མི་རེ་ཡ་སླེབས་སོང་ད་མང་པོ་མ་ནི་ཚོད་ད་མང་པོ་སླེབས་སོང་པར་བརྒྱབས་རེད་རོ། ཨ་ཁུ་ནོར་བུ་ལགས་ཁོང་གིས་སྨན་རྩྭ་འདེབས་ལས་གནང་ཡག་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་བརྒྱད་པའི་ནང་ལ་འགོ་འཛུགས་གནང་པའི་སྐབས་ཆར་ཆུ་ཡང་དུས་སུ་བབས་ནས་སྟོན་ཐོག་གང་ལེགས་བྱུང་བཞག་མཁྱེན་དགོས་པ་ཞིག་ལ་སྨན་རྩྭའི་སྟོན་ཐོག་དེ་ལོ་འཁོར་མ་འདེབས་ལས་བྱ་དགོས་པ་ཞིག་ཡིན་སྟབས་ས་གནས་ཡུལ་མི་མང་པོར་ཡང་ལོ་འཁོར་མ་ལས་ཀ་ཡང་སྤྲོད་ཐུབ་ཀྱི་ཡོད་འདུག། འོ་དེ་དེ་ག་ཡིན་ནའི་ད་དེ་བཏབ་དུས་ཡང་ཆར་པ་ད་ཞེ་པོ་དགོས་འདུག་འདི་ལོ་དེ་ད་དངོས་གནས་སོ་སོ་ལམ་འགྲོ་མི་ཟ་ན་ལམ་འགྲོ་མ་སོང་ན་འདི་ཀུན་ཏུ་དཀོན་མཆོག་སྐུ་དྲིན་ཡིན་ན་འདྲ་ཆར་པ་ཞེ་པོ་ཞིག་བརྒྱབ་སོང་ན

རྒྱ་གར་གཞུང་གི་དཔོན་རིགས་ཁག་ཅིག་གཟིགས་སྐོར་དུ་ཕེབས་པའི་སྐབས། ཁོང་གིས་ཆུའི་དཀའ་ངལ་ཡོད་ལུགས་སྙན་སེང་ཞུས་པར། ས་གནས་རྫོང་དཔོན་གྱིས། མ་གནས་རྒྱ་གར་གྱི་སྒོར་མོ་འབུམ་བཅོ་ལྔ་ལྷག་གིས་ཞིང་ཆུ་འདྲེན་དོང་ཡང་རིན་པ་མེད་པའི་ཐོག་ནས་གསར་འཛུགས་གནང་བཞག། ལོ་གཉིས་པ་དེ་ལ་རྒྱ་གར་གཞུང་གི Collector དང་ཁོ་ཚོ་སླེབས་སོང་ད་ཁྱེད་རང་དཀའ་ངལ་ག་རེ་འདུག་གསུངས་འདུག་ཨ་ནི་དཀའ་ངལ་རེད་ཆུའི་དཀའ་ངལ་རེད་ཆུ་ཡ་ཆར་པ་མ་བརྒྱབ་ན་ཆུ་མེད་ན་དེ་བཞིན་རྩྭ་ཤི་འགྲོ་གི་འདུག་དཀའ་ངལ་འདི་འདུག་ལ་ཨ་ནི་ཁོ་རང་ཚོ་ཡང

ཁ་ལག་བཟའ་ཡག་གི་སྣུམ་མ་ཡིན་པར། དེ་ནི་མཛེས་བཟོ་ཁང་དང་སྨན་ཁང་སོགས་ནང་ལ་བེད་སྤྱོད་བྱེད་ཀྱི་ཡོད་པ་དང། སྣུམ་དེའི་རིན་གོང་ཡང་ཧ་ཅང་ཆེན་པོ་ཡིན་འདུག་ལ། ཁོང་གི་ལག་ནས་སྣུམ་སྡེབ་ཉོ་རྒྱག་མཁན་རྒྱ་གར་བ་ཚོས་སྣུམ་དེ་ཕྱི་རྒྱལ་ལ་ཡང་བཏང་གི་ཡོད་པ་ཁོང་གིས་ཤེས་རྟོགས་བྱུང་ཞག། མ་ཁ་ལག་བཟའ་ཡག་རེད་མི་འདུག་ལ་སྣུམ་དེ་པུ་ར་འདི་རེད་ཞག། སྨན་ཁང་གི་དང Cosmetic ནི་རེད་ཞག་ག་རེ་ཟེར་ན་ད་ང་ཡིས་ང་རང་ང་རང་གི་དང་པོ་སྣུམ་རེད།

བྱས་ལ་ཉམས་ཞིབ་བྱེད་དུས་ཁོ་ཚོ་ཁོ་ཚོ་གི་ད་ལྟ་བེང་ལོར་ནེ་པལ་ཐའི་ལེན་དང་ཕྱི་རྒྱལ་ཁག་ལ་བཏང་ཨ་ནི་རྒྱ་གར་ཁོ་རང་ཚོ་ད་ནི་ཟེར་དཔོན་པོ་ཆེ་ཆེ་ཚོ་ཚོ་ལི་ཊར་ལྔ་ཚོད་གཅིག་ཚོད་གཉིས་ཚོད་བཙོང་རོགས་ཟེར་ལབ་འདུག་ག་རེ་བྱས་སོང་ན་ཁོ་ཚོ་ནང་ལ་ཁང་པ་ཕྱི་བདར་བཏང་དུས་ཁ་སོ་ལ་ཐིག་པ་ཆུ་བལ་ཊི་ནང་ཐིག་པ་གཉིས་གསུམ་བླུགས་བྱས་ཕྱི་བདར་བཏང་ཡ་གཅིག་བྱས་ཨེ་དགོན་པ་ཆེན་པོ་འདི་འདྲ་གྲྭ་ཚང་ཆེན་པོ་ནང་ལ་མཆོད་མེ་སྤར་དུས་ཁ་སོ་ལ་ཁོ་ཚོ་མཆོད་མེ་སྤར་རོགས་མཆོད་མེ་སྤར་དུས་སྣུམ་ཐིག་པ་བླུགས་ན་ཨ་ནི་ལི་མ་ནི་འགའ་རག་ཅིག་གི་དྲི་མ་རེད་ཕན་གྱི་ཡོད་ས་རེད་ལ།

ནི་འབུམ་དྲུག་དང་སྟོང་ཕྲག་དྲུག་ཅུ་རེད་བཞག་པུ་ར Project དགུ་པ་སོས་ཐེབས་ཀྱི། ཨ་ཁུ་ནོར་བུ་ལགས་དང་ཁོང་གི་སྤུན་མཆེད་དམ་པས་ཐོག་མར་སྨན་རྩྭ་འདེབས་ལས་བྱ་བའི་སྐབས་སྨན་རྩྭའི་རྩ་སྤོས་སོན་ཚང་མ་མངའ་སྡེའི་གཞུང་གིས་རིན་པ་མེད་པའི་ཐོག་ནས་གནང་ཡོད་པ་དང། རྗེས་སུ་རྩ་སྤོས་ཀྱི་སོན་ཁ་སྣོན་ཉོ་རུ་འགྲོ་བའི་སྐབས། རྩ་སྤོས་ཀྱི་སོན་དེ་ཧ་ཅང་གོང་ཆེན་པོ་འདུག་ཞེས་ནོར་བུ་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང།
དཀའ་ངལ་ཆེ་ཤོས་དེ་ད་འདི་རེད་བཞག་ག་རེ་དཀའ་ངལ་ཆེ་ཤོས་ཟེར་ན་ད་སོན་དེ་ང་ཚོ་འབྲས་བཏབ་པའི་ནང་བཞིན་རྩ་སྤོས་དེ་རག་དགོས་འདུག་ཨ་ལ། ད་ང་ཚོའི་བཏབ་དུས་སྒང་ལ་རྩ་སྤོས་ཀྱི་གོང་ཚད་དེ་ཧ་གོ་མ་རྒྱ་གར་གཞུང་གིས་སྙིང་རྗེ Truck མང་པོ་ཞིག་ཕབ་བཞག་རེད་བ Project ཟེར་བའི་ཕངས་སེམས་ཡོད་མ་རེད་བ། གཞུང་ཕབ་བྱས་གོང་ཚད་ག་ཚོད་གནས་དེ་ཧ་གོ་དགོས་མ་རེད། ད་འདི་རྗེས་ལ་ང Project དེ་བན་བྱས་ཚར་ནས་ཡང་ང་ཚོ་བོད་པའི་ཞིང་ཁ་ཨེ་ཀར་གཅིག་ཙམ་ཅིག། སོ་སོའི་ངོས་འཛིན་བོད་པ་ཚོ་ཞིང་ཁ་དྭངས་མོ་མ་མཁྱེན་ཚེ་རྒྱ་གར་གྱི་ལོ་བསྟུན་གྱི་སྟབས་བསྡོད་དོ་འདི་ངའི་རྩུར་གླེང་ཡིན་པ་ང་རང་ཞིང་ཁ་དྭངས་མ་རེད་དེ་ཡིན་པས་ན་ད་ང་ཚོ་བོད་པའི་ཞིང་ཁ་ནང་རྩུར་གླེང་ཤར་བ་འདི་ང་ཚོ་ནང་སྲིད་ལས་ཁུངས་ཀྱི་ལས་ཀ་ཅིག་མེད་ཚེ་ཞིག་སྟབས་རེད་དེ་དུས་ང་ཚོ་ད་བྲོ་གཅིག་དེ་གོ་བསྐྱབ་ཚར་བ་གོ་བསྐྱབ་དུས་ཡང་ནི་ང་ཚོ་རྩ་སོན་དེ་ཉུང་བ་ཐུག་ཚུལ་ལ་སོན་དེ་ཉུང་བ་ཐུག་དུས་ག་ལ་སྐྲག་ཚར་གཅིག་གིས་ནོར་འཕུར་ཡོད་སྐྱོར་གཅིག་ལ་སོན་དེ་ལ་སྒོར་མོ་སྟོང་ཕྲག་ཉི་ཤུ་རེ་ཞིག་ལ། རས་ཡུལ་གོང་ཆེན་པོ་དེ་དག་ང་ཚོ་ད་སྔོན་མ་གཞུང་གི་ཕིརི་ཏྲེ་དེ་དག་མི་སུ་དང་སུ་ཡིན་ན་ད་རོག་ད་དམག་མི་ཡིན་ན་གའོ་ཡིན་ན་གཞུང་གི་ཅིག་ཕིརི་ཏྲེ་ཡོང་དེ་ལ་ནི་ཅེ་སྣང་ཆུང་དང་ཅེ་ཅི་མའི་གཏང་ཤ་རོ་ཨར་ད་དེ་ནི་ཉོ་དགོས་བྱུང་དེ་ག་ལ་ནི་ཙག་གི་སོན་དེ་གི་ཝེ་ལུ་དང་གོང་ཆེ་ཆུང་དེ་ཧ་གོ་གི་འདུག་ལ།
ཨ་ཁུ་ནོར་བུ་ལགས་ཀྱི་གཞིས་ཆགས་ནང་ས་ཞིང་སྟོང་པར་ལུས་པའི་ཞིང་པ་སྤྱི་དང་ལྷག་པར་དུ་གཞོན་སྐྱེས་ཚོར

ཨེ་ཁྱེད་རང་ཚོ་སོ་སོ་ཞིང་ནང་རྩྭ་བཏབ་ཨེ་སྣུམ་བཙོས་ས་རེད་མི་ཤིན་ནི་ངའི་རྩར་ཡོད་ཨ་རེད་ཨེ་སྣུམ་ཉོ་ཨེ་གོང་ཚད་ནི་ད་སྣུམ་ནི་ངས་མཁོ་སྒྲུབ་བྱེད་དགོས་ཨ་རེད་ཨེ་ནི་ཀམ་པ་ནི་ལ་ཕར་གཏོང་བྱེད་ཤོག་རེད་ཁྱེད་རང་ཚོ་སེམས་ཁྲལ་དགོས་མེད་ད་ལོ་ཆུང་བ་ཚོ་ཞིང་པར་དོ་སྣང་མི་འདུག་ཨ་ནི་དཀའ་ངལ་འདྲ་པོ་ཡོད་དེ་རེད་ཤག། ཡང་ཨ་ཁུ་ནོར་བུ་ལགས་དང་ཁོང་གི་སྤུན་མཆེད་ལྷག་པ་ཚེ་རིང་ལགས་དམ་པ་དེར། བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཞིང་པ་ཡག་ཤོས་ཀྱི་གཟེངས་རྟགས་དང་བྱ་དགའ་རྒྱ་གར་གྱི་སྒོར་མོ་འབུམ་གཅིག་བཅས་ཁོང་ཉིད་ལ་ཐོབ་འདུག་ན། སྐབས་དེར་ཚོར་བ་ག་འདྲ་བྱུང་ངམ་ཞེས་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡག་ལ། ང་རང་དགའ་ཚོར་དང་དཔེ་མཚོན་མིག་དཔེ་ཅིག་དང། ཨོ་རི་ས་མི་དེ་ཚོ་ལ་མི་དམངས་ཚང་མ་ལ། མུག་མི་ཏྲེ་དང་སྤུ་ར་སྤར་སར་ཁོ་རང་བཅས་ནས་དངོས་གནས། ནམ་རྒྱུན་གསོ་བྱ་དེ་ཙི་ཙར་བྲི་དགོས་པ་དང་ཡིན་མིན་རྣམས་ཡང་སྐྱོར་མི་སེར་གྱི་དཔར་ཙམ་དུ་བལྟས་ནས་མི་མང་ཚང་མ་དགའ་པོ་ཞིག་བྱུང་སོང། ཨེ་འདི་ནང་བཞིན་ང་རང་ང་རང་གི་ཡ་གྱོན་ནས། མི་ཚང་མ་ང་རང་གྲོགས་པོ་ཚོའི་ལག་ཆེན་ཟླ་ངག་ངན་པ་སྐད་ཆ་མ་རེད་ལ་ཨུ་ས་ཨུ་ས་གི་མིན་ཅི་གས་བོད་ཡ་གྱི་རག་སོང་ཨང་ཟེར་ནས་སྨྲས་མ་ཐེངས་མིག་དཔེ་སྟོན་ཡག་དེ་ནས་ཆགས་སོང་ཨང་ཟེར་ནས་དགའ་པོ་ཞིག་རག་བྱུང། ད་ལྟ་གོང་དུ་གསན་པ་དེ་ནི་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་ནང། ལེ་མོན་གྷི་རཱས་ཞེས་པའི་སྨན་རྩྭ་ཁྱོན་ཆེན་པོ་འདེབས་ལས་གནང་མཁན་ཨ་ཁུ་ནོར་བུ་ལགས་སུ་བཀའ་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་ཡིན། ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང་ཕྱི་ལུགས་སྨན་པས་ཁྲག་ཤེད་མཐོ་བའི་ནད་ངོས་འཛིན་བྱེད་སྟངས་དང་ཉེན་ཁའི་རང་བཞིན། ཁྲག་ཤེད་ཡོད་མེད་བརྟག་དཔྱད་བྱེད་པའི་ཐབས་ཤེས། ལོ་ཇི་ཙམ་ནས་ཁྲག་ཤེད་ཡོད་མེད་བརྟག་དཔྱད་བྱ་དགོས་ཡོད་མིན་སོགས་ཀྱི་སྐོར་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།

དེར་བརྟེན་ཕྱི་ལུགས་ཀྱི་ཁྲག་ཤེད་ཞེས་པ་དེ་ནི་སྙིང་གིས་ལུས་ཡོངས་ལ་ཁྲག་ཕར་གཏོང་བ་དང་སྡོད་རྩ་ནས་ཁྲག་ཚུར་སྙིང་དུ་སྡུད་པའི་བྱེད་ལས་ལ་སྟེང་འོག་གཉིས་ཀྱི་ཁྲག་ཤེད་ཀྱི་ཚད་འཛིན་པ་ལྟར་ཁྲག་ཤེད་ཀྱི་འཕྲུལ་ཆས་ནང་གསལ་བའི་སྟེང་གི་ཁྲག་ཤེད་ཀྱི་གྲངས་ཀ་བརྒྱ་དང་ཉི་ཤུ་དང་འོག་གི་གྲངས་ཀ་བརྒྱད་ཅུ་བརྒྱ་གྲངས་ནི་ཁྲག་ཤེད་ནད་མེད་པའི་ཚད་ལྡན་དུ་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག

ཨེ་ནི Normal གཅིག་གི་ཏག་ཏག་འདྲ་བོ་ཅིག་བརྩི་དགོས་རེད་ཚང་མ་ལ་རོ་ཨ། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ནས་འཛམ་གླིང་ནང་ཁྲག་ཤེད་མཐོ་བའི་ནད་ལ་སྟེང་གི་གྲངས་ཀ་བརྒྱ་དང་བཞི་བཅུ་དང་འོག་གི་གྲངས་ཀ་དགུ་བཅུ་དང་ཡང་ན་གྲངས་ཀ་དེ་གཉིས་ལས་མཐོ་བ་ཡོད་མཁན་གྱི་འཛམ་གླིང་གི་འགྲོ་བ་མི་གསུམ་ནང་ནས་གཅིག་ལ་དཀའ་ངལ་བཟོ་གི་ཡོད་པའི་སྐོར་གསུངས་ཡོད་པར་བརྟེན་ཁྲག་ཤེད་མཐོ་བ་ངོས་འཛིན་བྱེད་པའི་ཚད་གཞི་ནི་སྤྱི་ཡོངས་ཀྱི་སྟེང་འོག་གཉིས་ཀ་གལ་ཆེན་པོ་ཡིན་པ་དང

དེ་ཡི་གི་ཁྲག་ཤེད་དེ་ག་ཚོད་ཡོད་མེད་ཧ་གོ་ཡ་དེ་ཧང་སང་ཡ་གལ་ཆེ་པོ་ཆགས་སྡོད་འདུག་ཡང་མཚམས་མཚམས་ལ་ང་ཚོ་སྨན་ཁང་ལ་འགྲོ་དུས་ཡང་ཅིག་སྨན་ཁང་གི་ཁོར་ཡུག་རེད་སྨན་པ་ཡོད་རེད་ཨ་ནས་ཅིག་སོ་སོའི་དངངས་སྐྲག་ཡོད་རེད་བྲེད་ལག་ཡོད་རེད་དེ་འདྲའི་གི་ཁོར་ཡུག་གིས་ཅིག་རྐྱེན་བྱས་རྗེས་ཡང། White Coat Hypertension བྱས་རྗེས་བརྒྱ་ཆ་སུམ་ཅུ་ཙམ་ལ་ཁྲག་ཤེད་མཐོ་བ་སླེབས་ཡོད་རེད་དེ་ཡིན་པ་སོང་ཙང་ཁྲག་ཤེད་ན་ཚ་ཡོད་མེད་ངོས་འཛིན་ཐུབ་ཡ་ཆེད་དུ་རྒྱུན་ལྡན་གི་ཁྲག་ཤེད་དེ་ཧ་གོ་ཡ་དེ་དཔེ་མི་སྲིད་གལ་ཆེ་པོ་ཆགས་འདུག། ཁྲག་ཤེད་མཐོ་བའི་ནད་པ་མང་ཆེ་བར་ནད་རྟགས་མེད་པའི་རྐྱེན་གྱིས་ཁྱིམ་ཚང་དུ་ཁྲག་ཤེད་ལྟ་དཔྱད་ཀྱི་འཕྲུལ་ཆས་ཉོས་ནས་ཡང་སེ་བརྟག་དཔྱད་བྱ་རྒྱུ་གལ་ཆེན་པོ་ཡིན་ཞིང། དམིགས་བསལ་ལོ་ཉི་ཤུ་ནས་ཁྲག་ཤེད་ཡོད་མེད་དུས་དུས་སུ་བརྟག་དཔྱད་བྱེད་དགོས་པ་དང་ལོ་སུམ་ཅུ་ཡན་ཚོས་ཡང་སེ་བརྟག་དཔྱད་བྱ་དགོས་པའི་ལམ་སྟོན་གནང་གི་འདུག།

འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཁྲག་ཤེད་མཐོ་བའི་ནད་དེ་ཡིས་སྤྱིར་བཏང་གི་འགྲོ་བ་མིའི་བདེ་ཐང་ལ་དཀའ་ངལ་གྱི་རིགས་ནི་ཀླད་ཁྲག་འཐོར་བ་དང་སྙིང་རྩ་འགག་པ་སྙིང་གི་བྱེད་ལས་ཉམས་པ་མཁལ་མའི་བྱེད་ལས་ཉམས་པ་སོགས་ཀྱི་དཀའ་ངལ་བཟོ་གི་ཡོད་པའི་སྐོར་གསུངས་ཡོད་པ་ལྟར་འཛམ་གླིང་ནང་སྐར་མ་རེ་རེའི་ཐོག་ལ་མི་ཆིག་སྟོང་ལྷག་འདས་གྲོངས་སུ་འགྲོ་བའི་ནང་ནས

ངོས་འཛིན་ཞུ་བ་རེད་ད་འདིས་ད་ཅིག་ཨང་གྲངས་འདི་ཆགས་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་པ་ཐྲེ་ཏྲོས་ཡིས་ཁྲག་ཤེད་མཐོ་བའི་ནད་དེ་ལ་སྨན་ཐུན་ཉུང་ངུ་ཞིག་བསྟེན་ནས་ཁྲག་ཤེད་ཀྱི་ཚད་གཞི་སྟངས་འཛིན་བྱེད་ཐུབ་པའི་ནུས་པ་ལྡན་པའི་སྨན་ཡོད་པ་མ་ཟད། ཁྲག་ཤེད་མཐོ་བའི་ནད་པ་ལྔའི་ནང་ནས་གཅིག་ལ་ཁྲག་ཤེད་ཀྱི་ཚད་གཞི་སྟངས་འཛིན་ཐུབ་བཞིན་ཡོད་པའི་སྐོར་གསུངས་ཡོད་ལ། ད་དུང་འཛམ་གླིང་འཕྲོད་བསྟེན་ལས་ཁུངས་ཀྱི་འབྲེལ་ཡོད་སྨན་པས་གལ་ཏེ་ཁྲག་ཤེད་མཐོ་བའི་ནད་ལ་སྨན་བཅོས་ཚུལ་བཞིན་མ་བྱས་ཚེ་ཁྲག་ཤེད་མཐོ་བའི་ནད་དེ་དང་དེ་ཡིས་སློང་རྐྱེན་བྱས་པའི་ནད་རྙོག་འཛིང་ཆེ་བ་དེ་དག་གིས་མི་སྒེར་གྱི་བདེ་ཐང་དང་རྒྱལ་ཁབ་ཀྱི་འཕྲོད་བསྟེན་ལམ་ལུགས་རྒྱལ་ཁབ་ཀྱི་དཔལ་འབྱོར་ཐད་ལ་དཀའ་ངལ་ཆེན་པོ་ལྷུང་རྒྱུ་ཡིན་པའི་སྐོར་གསུངས་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་གསན་མཁན་རྣམ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།